བོད་རྒྱའི་སྐབས་དོན་གླེང་བ་ཞེས་པའི་ལེ་ཚན་ཞིག་དང་བཅས་དེ་རིང་ང་ཚོའི་ལས་རིམ་ཁག་ལ་གསན་རོགས་གནང། རྒྱ་ཆེ་བའི་གསན་མཁན་རྣམ་པ་ལྔ་གི་ཐུགས་ཡོན་ཞུ་ནས་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ནི། ཡོ་རོབ་གྲོས་ཚོགས་ཀྱིས་བོད་ནང་དུ་རྒྱ་ནག་གཞུང་གིས་བཙན་དབང་གིས་གཏན་འཇགས་སློབ་གྲྭ་ཁག་བཙུགས་པ་དེར་སྐྱོན་བརྗོད་ཤུགས་ཆེན་གྱི་གྲོས་ཆོད་ཅིག་འཇོག་གནང་མཛད་ཡོད་པ་རེད་ལ། ཟླ་འདིའི་ཕྱི་ཚེས་བཅུ་བཞི་ཉིན། དོན་ཚན་བདུན་ཅན་གྱི་ཡོ་རོབ་གྲོས་ཚོགས་ཀྱི་གྲོས་ཆོད་དེའི་ནང་དུ།

གཏན་འཇགས་སློབ་གྲྭ་བཙུགས་པ་དེ་དག་འཕྲལ་དུ་མཚམས་འཇོག་དགོས་པའི་སྐོར་དང། སྒེར་གཉེར་སློབ་གྲྭ་ཁག་འཛུགས་དུ་འཇུག་དགོས་པའི་སྐོར་གྲོས་ཆོད་དེའི་ནང་དུ་བཀོད་ཡོད་པ་རེད་ལ། ཡང་ཡོ་རོབ་གྲོས་ཚོགས་ཀྱི་གྲོས་ཆོད་དེའི་ནང། བོད་ནང་དུ་བྱིས་པ་རྣམས་རྒྱ་བསྒྱུར་བྱེད་པའི་བྱ་བ་དེ་ནི། རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཁྲིམས་ལུགས་དང་འགལ་གྱི་ཡོད་པའི་སྐོར་དང། གཏན་འཇགས་སློབ་གྲྭ་དེ་དག་འཛུགས་རྒྱུར་ཐད་ཀར་འབྲེལ་ཡོད་པའི་རྒྱ་མིའི་དཔོན་རིགས་ཁག་ཅིག་ལ། ཨ་མེ་རི་ཀའི་གཞུང་གིས་ཐོངས་མཆན་ཐད་ཉེས་ཆད་བཀལ་བ་བཞིན། ཡོ་རོབ་སྤྱི་མཐུན་སྒྲིག་འཛུགས་ཀྱི་ངོས་ནས་ཀྱང་དེ་ལྟར་ཕྱག་བསྟར་གནང་དགོས་པའི་འབོད་སྐུལ་གནང་ཡོད་པ་རེད་འདུག་ཡོ་རོབ་གྲོས་ཚོགས་ཀྱིས་བོད་ནང་གི་གཏན་འཇགས་སློབ་གྲྭ་ཁག་དང་འབྲེལ་བའི་གྲོས་ཆོད་དེར་གྲོས་ཚོགས་ཀྱི་འཐུས་མི་མི་གྲངས་བཞི་བརྒྱ་དང་བདུན་ཅུ་དོན་བདུན་གྱིས་རྒྱབ་སྐྱོར་དང་འཐུས་མི་བཅུ་བདུན་གྱིས་དེར་ངོ་རྒོལ་གཞན་འཐུས་མི་བཞི་བཅུ་ཞེ་ལྔ་བར་གནས་སུ་བསྡད་ཡོད་པ་རེད་ལ། དབྱིན་ཡུལ་གྲོས་ཚོགས་ཀྱི་འཐུས་མིས་རྒྱ་ནག་གིས་བོད་བརྒྱུད་ནང་བསྟན་ལ་སྡང་འཛིན་དྲག་གནོན་གྱིས་དམ་དྲག་བྱེད་བཞིན་པའི་ཐད་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་བཞི་ཉིན་སྒྲོག་གླེང་ཞིག་གནང་ཡོད་ཅིང། དེ་ནི་དབྱིན་ཇིའི་ཁྲིམས་བཟོ་ལྷན་ཁང་གི་ཚོགས་ཆུང་གིས་གོ་སྒྲིག་གནང་བ་ཞིག་ཡིན་པ་དང་དབྱིན་ཡུལ་གྲོས་ཚོགས་ཀྱི་འཐུས་མི་ཇེམ་ཞེ་ནན་ལགས་ཀྱིས་གཙོ་སྐྱོང་གནང་ཡོད་པ་རེད་ལ་དབྱིན་ཡུལ་གྲོས་ཚོགས་ཀྱི་དཔེ་མཛོད་ཁང་གིས་ཕྱི་ཚེས་བཅུ་གཉིས་ཉིན་བོད་ནང་དུ་ནང་པ་ཚོར་སྡང་འཛིན་དྲག་པོ་བྱེད་བཞིན་ཡོད་པ་བཅས་པའི་ཤོག་ལྷེ་ཉི་ཤུ་ཅན་གྱི་དཔྱད་གཞིའི་ཡིག་ཆ་ཞིག་ཕྱོགས་བསྒྲིགས་གནང་ཡོད་ཅིང། དེའི་ནང་དུ། ཨ་མེ་རི་ཀའི་ཕྱི་སྲིད་ལས་ཁུངས་ཀྱིས་སྤྱི་ལོ་ཉིས་སྟོང་ཉེར་གཉིས་ལོར་བཏོན་པའི་བོད་ནང་གི་ཆོས་དད་རང་དབང་སྐོར་གྱི་སྙན་ཐོ་དང། ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་གི་ཆེས་མཐོའི་ལྷན་ཚོགས་ཀྱི་སྙན་ཐོ། དབྱིན་ཇིའི་ཕྱི་སྲིད་ལས་ཁུངས་ཀྱིས་བཏོན་པའི་སྙན་ཐོ། གཞན་རྒྱ་ནག་གིས་འགྲེལ་བརྗོད་བྱེད་བཞིན་པ་ཁག་བཅས་ཕྱོགས་བསྡོམས་བྱས་ཡོད་པ་རེད། ཨ་མེ་རི་ཀའི་ཕྱི་སྲིད་ལས་ཁུངས་ཀྱིས་སྤྱི་ལོ་ཉིས་སྟོང་ཉེར་གཉིས་ལོར་བཏོན་པའི་སྙན་ཐོའི་ནང་དུ་སྤྱི་ལོ་ཉིས་སྟོང་ཉི་ཤུ་ལོར་སྙན་ཐོ་བཏོན་པའི་རྒྱ་ནག་གི་མི་འབོར་གྲངས་བཤེར་གྱི་ཐོ་གཞུང་ལྟར་ན་བོད་རང་སྐྱོང་ལྗོངས་ཟེར་བའི་ནང་དུ་མི་འབོར་ས་ཡ་གསུམ་དང་གྲངས་ཆུང་དྲུག་ཅུ་རེ་ལྔ་ཡོད་པའི་ནང་ནས་མི་འབོར་བརྒྱ་ཆའི་དགུ་བཅུ་ཙམ་བོད་རིགས་ཡིན་པ་དང་མི་འབོར་བརྒྱ་ཆའི་བརྒྱད་ཙམ་རྒྱ་མི་རིགས་དང་དེ་མིན་བརྒྱ་ཆའི་གཉིས་ཙམ་གྲངས་ཉུང་མི་རིགས་ཁག་གཞན་ཡིན་ལུགས་བཤད་ཡོད་ནའང་ཆེད་མཁས་པས་རྒྱ་ནག་གཞུང་གིས་བོད་ནང་དུ་རྒྱ་རིགས་དང་བོད་རིགས་མ་ཡིན་པའི་མི་རིགས་གནས་སྡོད་བྱེད་མཁན་གྱི་གྲངས་འབོར་ཧ་ཅང་ཉུང་ཉུང་མ་གཏོགས་གོང་གསལ་རྒྱ་ནག་གི་རེའུ་མིག་དེའི་ནང་དུ་བཏོན་མེད་པའི་སྐོར་ཐེར་འདོན་གནང་ཡོད་པ་རེད་ལ་ཡང་རྒྱ་ནག་གིས་བོད་ལྗོངས་ཞེས་འབོད་པའི་ནང་གི་མི་མང་ཆེ་བ་བོད་བརྒྱུད་ནང་བསྟན་དང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་རྗེས་འཇུག་ཡིན་པའི་སྐོར་བཀོད་ཡོད་པ་རེད་ལ། ལོ་འདིའི་སྤྱི་ཟླ་བདུན་པའི་ནང་དབྱིན་ཡུལ་གྱི་ཕྱི་སྲིད་ལས་ཁུངས་དང་འཛུགས་སྐྲུན་ལས་དོན་ཁང་གིས་སྤྱི་ལོ་ཉིས་སྟོང་ཉེར་གཉིས་ལོའི་འགྲོ་བ་མིའི་ཐོབ་ཐང་དང

སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བྱང་སེམས་སྒོམ་པ་ན་རང་གཞན་གཉིས་ལ་ཕན་ཐོགས་ཡོད་ཅེས་ནུབ་བྷང་ག་ལ་ས་ལུ་སྒར་དུ་ཡོད་པའི་སྲད་རྒྱུད་གྲྭ་ཚང་དུ་སེམས་བསྐྱེད་ཀྱི་ཆོས་འབྲེལ་སྐབས་སུ་བཀའ་སྩལ་ཡོད་པ་རེད་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་བྱང་ཤར་འབྲས་ལྗོངས་ནང་གི་མཛད་འཕྲིན་ཁག་ལེགས་པར་གྲུབ་པའི་རྗེས་སུ་ཕྱི་ཚེས་བཅུ་བཞི་ཉིན་གྱི་སྔ་དྲོ་སྒང་ཏོག་ནས་ཐད་འཕུར་གནམ་གྲུ་བརྒྱུད་ནུབ་བྷང་གལ་གྱི་གྲོང་ཁྱེར་ས་ལུ་སྒར་དུ་ཡོད་པའི་དམག་མིའི་གནམ་གྲུའི་འབབ་ཐང་དུ་ཞབས་སོར་བདེ་བར་འཁོད་ཡོད་ཅིང། གནམ་གྲུའི་འབབ་ཐང་ནས་མགོན་པོ་མཆོག་ཆིབས་འཁོར་བརྒྱུད་ནས་ས་ལུ་སྒར་དུ་རྟེན་གཞི་བྱས་པའི་དཔལ་ལྡན་སྲད་རྒྱུད་གྲྭ་ཚང་དུ་ཞབས་སོར་བདེ་བར་འཁོད་ཡོད་ཅིང། དེར་དགོན་པའི་མཁན་བླ་འདུས་མང་ཡོངས་དང། ཀ་རྡོར་སྒང་གསུམ་དང། ཤི་ལོང། ཨ་རུ་ན་ཅལ་འབྲུག་ཡུལ་བཅས་ནས་ཕེབས་པའི་དད་ལྡན་མང་ཚོགས་སྟོང་ཕྲག་མང་པོས། ལག་ཏུ་དཀར་གཙང་གི་མཇལ་དར་དང། མེ་ཏོག་སོགས་བསྣམས་ཏེ་ཕེབས་བསུ་གཟབ་རྒྱས་ངང་ཞུས་ཡོད་པ་རེད། མགོན་པོ་མཆོག་སྲད་རྒྱུད་གྲྭ་ཚང་གི་ཚོམས་ཆེན་ནང་ཞབས་སོར་འཁོད་མཚམས་སུ། སྲད་རྒྱུད་གྲྭ་ཚང་གི་མཁན་པོ་བློ་བཟང་དབང་འདུས་ལགས་ནས་མཎྜལ་རྟེན་གསུམ་འདེགས་འབུལ་ཞུས་ཡོད་པ་རེད། སྐབས་དེར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བྱང་ཆུབ་ཀྱི་སེམས་བསྒོམ་པ་ན་རང་གཞན་གཉིས་ལ་ཕན་ཐོགས་ཡོད་ཅེས་བཀའ་སློབ་གནང་ཡོད་པ་རེད། བྱང་ཆུབ་ཀྱི་སེམས་ཀྱི་བསམ་བློ་ཡག་པོ་ཅིག་བཏང་པ་ཡིན་ན་གཞན་ལ་ཕན་རང་གིས་ཐུགས་ཀྱི།

ཆོས་ཁས་ལེན་མིན་ལ་མ་ལྟོས་པར། ཚང་མས་སེམས་པ་བཟང་བོ་བྱ་རྒྱུ་དེ་གལ་ཆེན་པོ་ཡིན་པའི་སྐོར་གྱི་བཀའ་སློབ་སྩལ་ཡོད་པ་རེད། ཡང་མགོན་པོ་མཆོག་གིས། འཛམ་གླིང་འདི་ཞི་བདེ་ལྡན་པ་ཞིག་ཡོང་བ་ལ། འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་དང། ཀུན་ལ་ཕན་པ་དང་བརྩེ་བ་བསྐྲུན་རྒྱུ་དེ་གལ་ཆེན་པོ་ཡིན་པའི་སྐོར་གྱི་བཀའ་སློབ་སྩལ་ཡོད་པ་རེད། མཐར་མགོན་པོ་མཆོག་གིས་ས་དགེ་བཀའ་རྙིང་རིས་སུ་མ་ཆད་པ་ཚང་མས་ཐུགས་མཐུན་ཁྲིམས་གཙང་ཡོང་རྒྱུ་དེ་གལ་ཆེན་པོ་ཡིན་པའི་སྐོར་གྱི་བཀའ་སློབ་ཡང་སྩལ་ཡོད་པ་རེད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག། འབྲས་ལྗོངས་དང་ས་ལུ་སྒར་ཁུལ་གྱི་མཛད་འཆར་ཁག་ལེགས་པར་གྲུབ་པའི་རྗེས་སུ། མགོན་པོ་མཆོག་ཕྱི་ཚེས་བཅོ་ལྔ་ཉིན་སྦག་དྲོ་རའི་གནམ་ཐང་ནས་མཁའ་ལམ་བརྒྱུད་ནས་གནས་མཆོག་རྡོ་རྗེ་གདན་དུ་ཆིབས་ཞལ་བསྒྱུར་རྒྱུ་ཡིན་པ་རེད། དེ་སྔའི་ལྷ་སའི་གཡག་མགྲོན་ཁང་གི་སྦྱིན་བདག་དང་བོད་ཀྱི་ཚོང་བ་ཆེན་མོ་རྡོ་རྗེ་བཀྲ་ཤིས་ལགས་སུ། ཚེ་བཙོན་གྱི་ཁྲིམས་ཆད་བཅད་པའི་བརྒྱུད་རིམ་དང་འབྲེལ། ཁོང་གི་ཨ་ཆེ་དང་ཕུ་བོས་ཞུ་གཏུག་བྱས་པར་བརྟེན། འཛིན་བཟུང་བཀག་ཉར་དང་རྒྱ་ནག་གི་ཁྲིམས་ལུགས་ཀྱི་ཆེད་མཁས་པས། གྱོད་དོན་དེའི་ཐད་ལ་དབྱེ་ཞིབ་ཀྱི་བསམ་ཚུལ་སྤེལ་བ་སོགས་ཀྱི་ཐད། ལྕགས་མོ་འཚོས་གནས་ཚུལ་ཕྱོགས་བསྡུས་ཞུས་པ་ཞིག་ལ་གསན་རོགས་གནང། ད་ལྟ་དགུང་ལོ་ལྔ་བཅུར་སོན་པའི་བོད་ཀྱི་ཚོང་བ་ཆེན་མོ་རྡོ་རྗེ་བཀྲ་ཤིས་ལགས་ནི་ཨ་མདོ་བླ་བྲང་བསང་ཆུ་ས་དཀར་སྡེ་བ་ནས་སྐྱེས་ཤིང་ཆུང་དུས་ནས་བཟུང་ལོ་ངོ་བཅུ་ཕྲག་རིང་གི་དཀའ་སྡུག་འབད་བརྩོན་བྱས་པར་བརྟེན་ཁོང་འཛིན་བཟུང་མ་བྱས་པའི་སྔོན་ལ་གཡག་མགྲོན་ཁང་ཐེ་བའི་ལྷ་སའི་ནང་གི་མ་ཕམ་གཡུ་མཚོའི་སྤྱི་གཉེར་ཚོང་ལས་ཁང་ཞེས་པའི་ལས་བཟོ་བ་མི་གྲངས་བརྒྱད་བརྒྱ་ལྷག་དང་ཚོང་ལས་ཁང་ཆུང་ཆུང་བཅུ་གྲངས་ཡོད་པའི་བདག་པོ་དང་མ་དངུལ་རྒྱ་སྒོར་དུང་ཕྱུར་བཅུ་ཕྲག་ཁ་ཤས་ཡོད་པའི་བོད་ཀྱི་ཚོང་བ་ཕྱུག་ཤོས་ཀྱི་གྲས་ཡིན་ཞིང། རྗེས་སུ་ཁོང་འཛིན་བཟུང་གིས་ཚེ་བཙོན་གྱི་ཁྲིམས་ཆད་གཅོད་སྐབས་ཁོང་མི་སྒེར་གྱི་རྒྱུ་ནོར་རྒྱ་སྒོར་དུང་ཕྱུར་བཞི་བཅུ་ཞེ་གསུམ་གཞུང་བཞེས་བཏང་ཡོད་པ་སོགས་གསར་འགྱུར་བརྒྱུད་ལམ་ཁག་ཏུ་གནས་ཚུལ་སྤེལ་ཡོད་པ་རེད། དེ་བཞིན་ཚོང་པ་རྡོ་རྗེ་བཀྲ་ཤིས་ལགས་ཕྱི་ལོ་ཉིས་སྟོང་བརྒྱད་ལོའི་བོད་ནང་གི་ས་བྱི་ཞི་རྒོལ་ཆེན་མོའི་རྗེས་སུ་གློ་བུར་དུ་འཛིན་བཟུང་གིས་གར་ཡོད་གནས་སྟངས་གང་ཡང་གསལ་ཆ་མེད་པར་ཕྱི་ལོ་ཉིས་སྟོང་བཅུ་ལོའི་ཕྱི་ཟླ་དྲུག་པའི་ཚེས་ཉི་ཤུ་རྩ་དྲུག་ཉིན་ལྷ་ས་འབྲིང་རིམ་ཁྲིམས་ཁང་ཟེར་བའི་དངུལ་བུན་གཡོ་ལེན་གྱི་ཉེས་མིང་བཙུགས་ནས་ཚེ་བཙོན་གྱི་ཁྲིམས་ཆད་བཅད་པའི་གནས་ཚུལ་སྐབས་དེར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་བསྒྲགས་ཡོད་པ་རེད། དེ་ནས་ལོ་བཅུ་གི་རྗེས་ཏེ་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་ཁོང་གི་གྱོད་དོན་དེར་ངོས་ལེན་མེད་པར་གོང་རིམ་ལ་ཞུ་གཏུག་བྱས་ཀྱང་ལྷ་སའི་འབྲེལ་ཡོད་སྡེ་ཁག་ནས་ངོས་ལེན་བྱས་མེད་པ་རེད། ཡིན་ན་ཡང་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་ཕྱི་ཟླ་བཅུ་བའི་ནང་པེ་ཅིན་གྱི་ཁྲིམས་ཐོག་བརྡར་ཤ་གཅོད་མཁན་གནས་ཚུལ་བསྡུ་ལེན་ཁྲིམས་རྩོད་ཁང་ཞིག་གིས་རྒྱ་རིགས་ཁྲིམས་ལུགས་ཆེད་མཁས་པ་མི་སྣ་དྲུག་གི་བསམ་ཚུལ་བསྡུ་ལེན་ཞུས་པའི་ནང་ཁོང་ཚོས་རྡོ་རྗེ་བཀྲ་ཤིས་ཀྱི་གྱོད་དོན་དེ་ནི་ཁོ་རང་མ་དངུལ་འཛུགས་འཇོག་བྱེད་མཁན་གྱི་གྲས་ཡིན་པའི་ཆ་ནས་མ་དངུལ་གཞན་སྤྱོད་ཀྱི་གནས་སྟངས་ཡོད་པའི་དབང་དུ་བཏང་ཡང་དངུལ་བུན་གཡོ་ལེན་གྱི་ནག་ཉེས་ནི་གཞི་མི་ཚུགས་པ་མ་ཟད། རྒྱ་སྒོར་ཁྲི་བརྒྱ་ར་ལྔ་བཅུ་དང་འབྲེལ་བའི་གྱོད་དོན་དེར་ཚེ་བཙོན་གྱི་ཁྲིམས་ཆད་བཅད་པ་ནི་ལྗིད་དྲགས་པའི་བསམ་ཚུལ་བཏོན་ཡོད་འདུག་དེ་བས་རྡོ་རྗེ་བཀྲ་ཤིས་ཀྱི་ཕུ་བོ་རྡོ་རྗེ་ཚེ་བརྟན་ལགས་ནས་པེ་ཅིན་གྱི་ཁྲིམས་རྩོད་པ་བཙལ་ནས་ནུ་བོའི་གྱོད་དོན་ཐད་ལ་བསྐྱར་ཞིབ་བྱེད་པའི་ལས་དོན་འགོ་བཙུགས་མ་ཐག་པེ་ཅིན་གྱི་ཁྲིམས་རྩོད་པ་རིན་ཅེན་ཡིས་ནས་གྱོད་དོན་དེའི་ངོ་ཚབ་བྱེད་རྒྱུ་ཁས་ལེན་བྱས་ཡོད་ཀྱང་ཉིན་ཁ་ཤས་ཀྱི་རྗེས་སུ་འབྲེལ་ཡོད་འགོ་ཁྲིད་ཀྱིས་ཁོང་ལ་གྱོད་དོན་དེར་ལག་པ་འཆང་དུ་བཅུག་མེད་པར་སྐབས་དེར

ང་ཚོའི་འགན་འཛིན་གྱིས་ང་བཙལ་ནས་གྱོད་དོན་དེ་དང་ལེན་བྱེད་མི་ཆོག་པ་བརྗོད་བྱུང། གནས་ཚུལ་ཁ་གསལ་ང་ལ་ཡང་བཤད་རྒྱུ་མེད་ཁྲིམས་ཀྱི་ཆ་ནས་བཤད་ན་དེ་ནི་གནས་ལུགས་གང་ཡང་མེད་ཀྱང། ད་ནི་གྱོད་དོན་དེའི་སྐོར་ང་ཚོའི་བར་གན་རྒྱ་ཡང་མེད་པར་བཟོས་ཟིན་པས་ངས་ཅི་བཤད་ཀྱང་སྙིང་བོ་ཡོད་པ་མ་རེད་ཅེས་ལན་འདེབས་བྱས་འདུག། དེ་ནས་བཟུང་ཕྱི་ལོ་ཉིས་སྟོང་ཉི་ཤུ་ཙམ་ནས་རྡོ་རྗེ་བཀྲ་ཤིས་ལགས་ཀྱི་ཨ་ཅེ་མགོན་པོ་སྐྱིད་ལགས་དང་ཁོང་གི་ཕུ་བོ་རྡོ་རྗེ་ཚེ་བརྟན་ལགས་སོགས་ནང་མི་ཚོས་རྡོ་རྗེ་བཀྲ་ཤིས་ལགས་བཙོན་འཇུག་བྱེད་སའི་བཙོན་ཁང་མདུན་དུ་སོང་ནས་ཁོང་ལ་ཐུག་འཕྲད་དང་ཁོང་གི་གྱོད་དོན་ཐད་ལ་བསྐྱར་ཞིབ་བྱེད་པའི་ཞུ་སྐུལ་རིམ་པ་མང་བོ་ཞུས་ཡོད་ཀྱང་ཁས་ལེན་མ་བྱས་པ་མ་ཟད་ནམ་རྒྱུན་ཨ་ཅེ་མགོན་པོ་སྐྱིད་ལགས་བཙོན་ཁང་མདུན་དུ་ཉེན་རྟོག་པས་གཅར་རྡུང་དང་དུས་ཐུང་རིང་བཙོན་འཇུག་བྱེད་མིན་ལ་མ་འཛེམས་པར་ཉེན་རྟོག་པའི་ཕྱོགས་ནས་ཁོང་དང་ནུ་བོ་ཐུག་འཕྲད་བྱེད་དུ་འཇུག་རྒྱུ་དང

ནུ་བོ་རྡོ་རྗེ་བཀྲ་ཤིས་ལགས་གློད་གྲོལ་དང་ཐུག་འཕྲད་དྲང་བདེན་མིན་པའི་ཁྲིམས་ཆད་ལ་བསྐྱར་ཞིབ་བྱེད་དགོས་པའི་རེ་སྐུལ་ཞིམ་པོ་བྱས་ཡོད་པ་དང་ངོ་རྒོལ་འབོད་སྐུལ་སྐབས་དེ་དག་ཏུ་རྒྱ་ནག་གི་ཉེན་རྟོག་པས་མགོན་པོ་སྐྱིད་ལགས་སུ་གཅར་རྡུང་དྲག་པོ་བྱས་ཡོད་པ་རེད། ཡང་ཉེ་ཆར་གྱི་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་གསུམ་ཉིན་མགོན་པོ་སྐྱིད་ལགས་དང་ཁོང་གི་བཟའ་ཟླ་ཆོས་སྐྱོང་ལགས་གཉིས་ཀྱིས་ལྷ་ས་མི་དམངས་ཁྲིམས་ཁང་ཟེར་བའི་མདུན་དུ་ནུ་བོ་རྡོ་རྗེ་བཀྲ་ཤིས་ལགས་ཀྱི་གྱོད་དོན་དང་འབྲེལ་བའི་ཐད་སྔོན་ཆད་བཞིན་དགོས་འདུན་དོན་ཚན་གསུམ་བཏོན་ནས་ངོ་རྒོལ་ཞུ་སྐུལ་བྱེད་སྐབས་ཚེས་བཅུ་གསུམ་ཉིན་གྱི་ཉིན་གུང་ཙམ་ལ་ཁོང་གཉིས་འཛིན་བཟུང་བྱས་ཡོད་པ་དེང་སྐབས་ཡོ་རོབ་ནང་གནས་བཞུགས་ས་དཀར་བཀྲ་ཤིས་ལགས་ནས་གསུངས་བྱུང། ལྷ་ས་གི་དེའི་མི་དམངས་ཁྲིམས་ཁང་གི་འོག་མདུན་ན་སོང་དུ་ལེགས་ད་དེའི་ཁོང་གི་སོང་དུ་ལེགས་པའི་བུན་ཆང་སོགས་རྡོ་རྗེ་བཀྲ་ཤིས་གློད་གྲོལ་གཏོང་དགོས་གི་ཟེར་དེ་སོང་དུ་ལེགས་ད།
དེ་སྐམ་པོ་འགྲོ་འོས་ཟིན་ན་ད་གང་ལྟར་ཀྱང་དེ་ཚང་དེ་ཚང་མ་ནི་ད་ཉེན་རྟོག་པ་གི་འཛིན་བཟུང་ཡིན་ལེ། འོ་དེ་ཉེན་རྟོག་ཁང་གི་ནང་ཁྲལ་ཚང་འཛུལ་དེ་བཞིན་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་ཉི་འོད་ལགས་ནས་ནམ་རྒྱུན་ཁྲིམས་ཀྱི་དབང་སྒྱུར་འོག་ཡོད་པའི་རྒྱལ་ཁབ་ཅིག་ཡིན་ན་མི་སྣ་གང་ཞིག་འཛིན་བཟུང་བྱེད་སྐབས་ཁྲིམས་ཀྱི་བརྒྱུད་རིམ་དང་འཛིན་བཟུང་བཀའ་རྒྱ་སོགས་དགོས་ན་ཡང་ཐེངས་འདིར་རྒྱ་ནག་གཞུང་གིས་མགོན་པོ་སྐྱིད་ལགས་དང་ཆོས་སྐྱོང་ལགས་གཉིས་ཁྲིམས་མཐུན་གང་ཡང་མིན་པར་ཁྲིམས་འགལ་གྱིས་བཙན་འཁྲིད་བྱས་ཡོད་པ་འགྲེལ་བརྗོད་གནང་གི་འདུག། ཁྲིམས་ཀྱི་བརྒྱུད་རིམ་རྩ་བ་ཉིད་མེད་པ་དང། ཨན་གྱི་ཁྲིམས་འགལ་རང་ཆགས་དེ་གོ་དེ་ལས་ད་ཡིན་ནའི་ལས་རྒྱ་ནག་གཞུང་གིས་བོད་ནང་ལོགས་དེ་ལག་བསྟར་བྱས་རྗེས་ད་རྒྱུན་ལྡན་འདྲ་བོ་ཅི། རྒྱ་ནག་གཞུང་གིས་རྡོ་རྗེ་བཀྲ་ཤིས་ལགས་སུ་ཕྱི་ལོ་ཉིས་སྟོང་བརྒྱད་ལོར་བོད་ནང་ས་བྱི་ཞི་རྒོལ་ཆེན་མོ་བྱུང་བའི་སྐབས་དང་ཐོག་བོད་མི་ཞི་རྒོལ་བ་ཚོར་རྒྱབ་སྐྱོར་བྱས་ཚུལ་དང་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་མ་དངུལ་ཞལ་འདེབས་སྤྲད་ཚུལ་བརྗོད་ནས་འཛིན་བཟུང་དང་རྗེས་སུ་དངུལ་བུན་གཡོ་ལེན་བྱས་ཚུལ་གྱི་ནག་ཉེས་བཙུགས་ཏེ་ཚེ་བཙོན་གྱི་ཁྲིམས་ཆད་བཅད་ནས་ད་ལྟ་ལོ་བཅོ་ལྔ་ལྷག་འགྲོ་གི་ཡོད་པ་དང་སྐབས་དེར་རྒྱ་ནག་གཞུང་གིས་ཁོང་གི་ཕུ་བོ་རྡོ་རྗེ་ཚེ་བརྟན་ལགས་ཀྱང་འཛིན་བཟུང་གིས་ལོ་དྲུག་གི་བཙོན་འཇུག་ཁྲིམས་ཆད་བཅད་པ་དང་གཞན་གྲོགས་པོ་ས་དཀར་བཀྲ་ཤིས་ལགས་དང། ཚུལ་ཁྲིམས་ལགས་སོགས་མི་བཞི་ཡང་གྱོད་དོན་དེ་དང་འབྲེལ་བ་ཡོད་ཚུལ་གྱིས་འཛིན་བཟུང་བཙོན་འཇུག་བྱས་ཡོད་པ་རེད།
རྒྱ་ཆེ་བའི་གསན་མཁན་རྣམ་པ་ད་ལྟ་ཁྱེད་ཚོའི་སྙན་ལམ་དུ་འབུལ་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་ང་གིས་ཐོས་ན། གཤམ་ནས་མུ་མཐུད་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ནི། བོད་ཀྱི་ཆབ་སྲིད་བཙོན་ཟུར། དཀོན་མཆོག་བློ་གྲོས་ལགས། སྙུང་གཞི་སོགས་གང་ཡང་མེད་པའི་ཐོག་གློ་བུར་དུ་གྲོངས་ཡོད་པའི་གནས་ཚུལ་ཐོན་པ་རེད་ལ། སྤྱི་ལོ་གཅིག་དགུ་གོ་གཉིས་ལོར། རྒྱ་ནག་གཞུང་གིས་སྤྱི་ཚོགས་རིང་ལུགས་ཀྱི་བསམ་བློའི་དཔལ་ཡོན་ཞེས་པའི་ཚོགས་འདུ་ཞིག་སྐོང་ཚོགས་བྱེད་པའི་སྐབས་སུ། ངོ་རྒོལ་བྱས་པ་ལ་བརྟེན་ནས་མི་ལོ་བཅུ་གསུམ་རིང་ལ་བཙོན་འཇུག་གི་ཉེས་ཆད་ཕོག་པའི། བོད་ཀྱི་ཆབ་སྲིད་བཙོན་ཟུར་དཀོན་མཆོག་བློ་གྲོས་ལགས། རྒྱ་ནག་གཞུང་གིས་སྤྱི་ལོ་གཅིག་དགུ་གོ་གཉིས་ལོར་འཛིན་བཟུང་གིས་བཙོན་དུ་བཅུག་སྟེ་ཉེས་རྡུང་དྲག་པོ་བྱས་པའི་རྐྱེན་གྱིས་སྤྱི་ལོ་གཅིག་དགུ་གོ་ལྔ་ལོའི་ལོ་མཇུག་ལ་སྨན་བཅོས་ཀྱི་མིང་ཐོག་ནས་བཙོན་གྲོལ་བཏང་ཡོད་ཀྱང། སྐབས་དེ་དུས་ཁོང་ནད་པར་གྱུར་ཡོད་པའི་སྐོར། ཁོང་ལ་རྒྱུས་མངའ་ཡོད་པའི་མི་སྣ་ཁ་ཤས་ཀྱིས་འགྲེལ་བརྗོད་གནང་འདུག་ལ། དཀོན་མཆོག་བློ་གྲོས་ལགས་ཉེ་ལམ་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཅིག་ཉིན་འདས་གྲོངས་སུ་སོང་བའི་ཉིན་གཅིག་གི་གོང་ལ། སྙུང་གཞི་སོགས་གང་ཡང་མེད་པར་བདེ་ཐང་ཡིན་ཡང་གློ་བུར་དུ་འདས་གྲོངས་སུ་གྱུར་ཡོད་པའི་སྐོར། དེང་སྐབས་སུད་ཝེ་སི་ནང་དུ་བཞུགས་ཡོད་པའི་ཁོང་གི་བཙོན་གྲོགས་བསོད་ནམས་རྡོ་རྗེ་ལགས་ཀྱིས་འདི་གའི་གཞའ་རང་རླུང་འཕྲིན་ཁང་ལ་གནས་ཚུལ་ངོ་སྤྲོད་གནང་ཡོད་པ་རེད་ལ། ཆབ་སྲིད་བཙོན་ཟུར་ངག་དབང་སངས་སྒྲོལ་ལགས་ཀྱིས་འདི་གའི་གཞའ་རང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན། འདས་པོའི་ཆབ་སྲིད་བཙོན་ཟུར་དཀོན་མཆོག་བློ་གྲོས་ལགས་གྲྭ་བཞི་བཙོན་ཁང་ནང་དུ་ལོ་མང་རིང་མནར་གཅོད་མྱོང་ཡོད་པ་རེད་ཅེས་དང། ཁོང་གི་འཁྲུངས་ཡུལ་ནི། བོད་དབུས་ཕྱོགས་ལྷ་སའི་ཉེ་འགྲམ། མལ་གྲོ་གུང་དཀར་རྒྱ་མ་ནས་ཡིན་ཞིང། སྤྱི་ལོ་གཅིག་དགུ་གོ་གཉིས་ལོར་རྒྱ་ནག་གཞུང་གིས་འཛིན་བཟུང་བྱས་ཏེ། ཁོང་ལ་ལོ་ངོ་བཅུ་གསུམ་གྱི་བཙོན་འཇུག་གི་ཁྲིམས་ཐག་བཅད་ནས། ལྷ་ས་གྲྭ་བཞི་བཙོན་ཁང་ནང་བཙོན་འཇུག་བྱས་འདུག་སྤྱི་ལོ་གཅིག་དགུ་གོ་ལྔ་ལོའི་ལོ་མཇུག་ལ། སྨན་བཅོས་ཀྱི་མིང་ཐོག་ནས་བཙོན་གྲོལ་བཏང་ཡོད་པ་རེད་ལ། ད་ལྟ་ཁོང་དགུང་གྲངས་ལྔ་བཅུ་ང་གཉིས་ཙམ་ལས་ཕེབས་མེད་ཀྱང། སྙུང་གཞི་གང་ཕོག་ཡོད་མེད་ཤེས་རྟོགས་མེད་པར་གློ་བུར་དུ། ལོ་འདིའི་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཅིག་ཉིན། འདས་གྲོངས་སུ་གྱུར་ཡོད་ཅེས། དེང་སྐབས་ཨ་མེ་རི་ཁའི་ནང་བཞུགས་ཡོད་པའི། བོད་ཀྱི་ཆབ་སྲིད་བཙོན་ཟུར་ངག་དབང་སངས་སྒྲོལ་ལགས་ཀྱིས་གསུངས་པ་རེད་ལ། ཡང་ངག་དབང་སངས་སྒྲོལ་ལགས་ཀྱིས་དཀོན་མཆོག་བློ་གྲོས་ལགས་ཟླ་འདིའི་ཕྱི་ཚེས་བཅུའི་ཉིན་སྐུ་གཟུགས་བདེ་ཐང་ཡིན་ཀྱང་ཕྱི་ཚེས་བཅུ་གཅིག་གྱི་དགོང་དྲོ་གློ་བུར་དུ་དགོངས་པ་རྫོགས་འདུག་པ་དེ་ནི་ཡ་མཚན་པ་ཅིག་རེད་ཅེས་དང། བཙོན་ཟུར་མང་བོ་ཞིག་ལོ་ངོ་བཞི་བཅུ་དང་ལྔ་བཅུ་ཡས་མས་སུ་འདས་གྲོངས་སུ་གྱུར་འགྲོ་གི་འདུག་ཅེས་གསུངས་པ་རེད་ལ། དཀོན་མཆོག་བློ་གྲོས་ལགས་གཙོ་བྱས་པའི་མི་སྣ་ལྔས་སྤྱི་ལོ་གཅིག་དགུ་གོ་གཉིས་ལོའི་ཟླ་དྲུག་པའི་ཚེས་སུམ་ཅུའི་ཉིན་རྒྱ་མ་ས་གནས་སུ་རྒྱ་ནག་གཞུང་གིས་སྤྱི་ཚོགས་རིང་ལུགས་ཀྱི་བསམ་བློའི་དཔལ་ཡོན་ཞེས་པའི་ཚོགས་ཆེན་ཞིག་སྐོང་འཚོགས་བྱས་འདུག་ལ། སྐབས་དེར་ཁོང་རྣམ་པས་བོད་ཀྱི་རྒྱལ་དར་ཕྱར་ཏེ། སྤྱི་ཚོགས་རིང་ལུགས་ཀྱི་བསམ་བློའི་དཔལ་ཡོན་དང། འཆར་ལྡན་བུ་སྐྱེས་ཞེས་པའི་སྲིད་ཇུས་ལ་ངོས་ལེན་མེད་ཅེས། སྐད་འབོད་གནང་བའི་རྗེས་སུ། ཁོང་ཚོ་རྒྱ་ནག་གཞུང་གི་ཉེན་རྟོག་པས་འཛིན་བཟུང་བྱས་པ་ཞིག་ཡིན་པ་རེད་ལ། གནའ་དཔྱོད་རིག་པའི་རིགས་རྒྱུད་ཀྱི་ཁྲག་རྫས་ཞིབ་འཇུག་བྱས་པ་ལས། ནོར་ནག་ནི་མི་ལོ་ཉིས་སྟོང་ལྔ་བརྒྱའི་གོང་དུ། སྒོ་ཕྱུགས་སུ་གྱུར་ཡོད་པའི་བདེན་དཔང་ར་སྤྲོད་བྱུང་ཡོད་པའི་སྐོར་གྱི་གནས་ཚུལ་ཐོན་ཡོད་པ་རེད་ལ། གནའ་དཔྱོད་རིག་པའི་ཆེད་མཁས་པས། ཧི་མ་ལ་ཡའི་ཁུལ་གྱི་ནོར་ནག་སྒོ་ཕྱུགས་སུ་བསྒྱུར་བའི། ལོ་རྒྱུས་ལ་ཞིབ་འཇུག་བྱས་ཡོད་འདུག་ལ། ཉེ་སྔོན་གནའ་དཔྱོད་རིག་པ་བས། བོད་མཐོ་སྒང་གི་ལྷོའི་ཆར་ཡོད་པའི། སྦང་ག་ཞེས་པའི་གཞིས་ཁུལ་དུ། ས་འོག་ནས་ཆེས་ཐོག་མར་ནོར་ནག་སྒོ་ཕྱུགས་སུ་བསྒྱུར་བའི། བདེན་དཔང་ཐོན་པའི་སྐོར་འཁོད་ཡོད་པ་རེད་ལ། གནས་ཚུལ་ནང་དུ་འཁོད་དོན། སྦང་ག་ཞེས་པའི་ས་ཁུལ་དེ་ནི། རྒྱ་མཚོའི་ངོས་ལས་རྨིད་སུམ་སྟོང་བདུན་བརྒྱ་ལྔ་བཅུའི་མཚམས་སུ་ཆགས་ཡོད་འདུག་ལ། གཞིས་ཁུལ་དེ་ནི་གནའ་རབས་ཞིང་ཕྱུགས་ཀྱི་གྲོང་སྡེའི་སྔ་ཤོས་ཀྱི་གྲས་ཡིན་པའི་སྐོར་འཁོད་ཡོད་པ་རེད་ལ་ས་ཁུལ་དེ་ནི་སྲོག་ཆགས་འདྲ་མིན་གྱི་ཀེང་རུས་མང་ཤོས་ཐོན་ཡུལ་ཉག་ཅིག་ཡིན་སྟབས་གནའ་དཔྱོད་རིག་པར་གལ་ཆེན་པོར་གྱུར་ཡོད་པའི་སྐོར་འཁོད་ཡོད་པ་རེད་ལ་ཞིབ་འཇུག་གི་གྲུབ་དོན་དེ་ནི་ཨ་རིའི་ཝ་ཤིན་ཏོང་གཙུག་ལག་སློབ་ཆེན་གྱི་ལོ་ཨིས་ལགས་ཀྱིས་དབུ་ཁྲིད་པའི་རྒྱལ་སྤྱིའི་ཞིབ་འཇུག་ཚོགས་པ་ཞིག་གིས་ཞིབ་འཇུག་བྱས་པ་ལས་ཐོན་པ་ཞིག་འདུག་ལ་ཞིབ་འཇུག་བྱས་པ་ལས་མི་ལོ་ཉིས་སྟོང་ལྔ་བརྒྱའི་ཡན་ཆད་ནས་ནོར་གནག་སྒོ་ཕྱུགས་སུ་གྱུར་ཡོད་པའི་བདེན་དཔང་གནང་ཡོད་པ་ཞིག་ཡིན་ཞིང། དེ་ནི་གནའ་ཤུལ་གྱི་གྲུབ་འབྲས་རྩ་ཆེན་ཞིག་ཀྱང་ཡིན་པའི་སྐོར་གྱི་གནས་ཚུལ་འཁོད་པ་རེད། ཐེངས་འདིའི་བོད་རྒྱའི་སྐབས་དོན་གླེང་བ་ཞེས་པའི་ལེ་ཚན་ནང་དུ་རྒྱ་ནག་གི་བཙོན་འོག་ཏུ་ཡོད་པའི་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་དང་ཁོ་མོའི་བཟའ་ཟླ་ཆོས་སྐྱོང་གཉིས་རྒྱ་ནག་གི་ཉེན་རྟོག་པས་འཛིན་བཟུང་དང་བཀག་ཉར་བྱས་པར། གནད་དོན་དབྱེ་ཞིབ་པས་རྒྱ་ནག་གཞུང་གིས་བོད་ཁུལ་དང་མི་རིགས་དབྱེ་འབྱེད་ཀྱི་ཁྲིམས་ལུགས་ཤིག་ལག་ལེན་དུ་བསྟར་བཞིན་ཡོད་ཅེས་སྐྱོན་བརྗོད་བྱས་ཡོད་པའི་སྐོར། སྟག་ལྷ་རྒྱལ་གྱིས་འབྲེལ་ཡོད་ཉམས་ཞིབ་པར་བཅར་འདྲི་ཞུས་པ་ཞིག་ལ་གསན་རོགས་གནང།

ཨོ་དེ་ད་དེ་གནས་ཚུལ་དེ་ད་རུང་ཆགས་པ་ཁོ་གཉིས་འདི་ལས་ལྷ་ས་གི་མི་དམངས་ཁྲིམས་ཁང་གི་འོ་འདི་ན་སོང་དུ་ལེགས་པས་ད་འདི་ཁོང་གི་སོང་དུ་ལེགས་པས་སྤུན་ཆུང་སོང་རྡོ་རྗེ་བཀྲ་ཤིས་གློད་བཀྲོལ་གཏོང་དགོས་ཟེར་དེ་སོང་དུ་ལེགས་པས་ད་དེ་མགོན་པོ་སྐྱིད་འོས་ཟེར་ན་ད་ཁོང་ད་ཅང་དེ་སོང་དུས་ཚང་མ་ནི་ད་ཉེན་རྟོག་པ་གི་འཛིན་བཟུང་ཡིན་ལས་ཨོ་དེ་ཉེན་རྟོག་ཁང་གི་ནང་ཁྲིད་སོང་ཟེར་བས་སྐུར་དགོས། ཟླ་བཅུ་གཉིས་པའི་ཚེས་བཅུ་གསུམ་ཉིན། རྒྱ་ནག་གི་བཙོན་ཁང་ན་ཡོད་པའི་རྡོ་རྗེ་བཀྲ་ཤིས་ཀྱི་གཅེན་མོ་མགོན་པོ་སྐྱིད་དང་ཁོ་མོའི་བཟའ་ཟླ་ཆོས་སྐྱོང་གཉིས་ཀྱིས་བོད་ཀྱི་རྒྱལ་ས་ལྷ་སར་ཡོད་པའི་རྒྱ་ནག་གི་མི་དམངས་ཁྲིམས་ཁང་ཟེར་བའི་མདུན་ལ་སོང་ནས་ངོ་རྒོལ་བྱེད་སྐབས་ས་གནས་རྒྱ་ནག་གི་ཉེན་རྟོག་པས་འཛིན་བཟུང་བྱས་ནས་ཉེན་རྟོག་པའི་ལས་ཁུངས་ནང་བཙན་ཁྲིད་བྱས་ཡོད་པ་མ་ཟད་མ་འོངས་པའི་ཉིན་བཅོ་ལྔའི་རིང་བཀག་ཉར་བྱེད་རྒྱུ་ཡིན་ལུགས་སོགས་གསལ་བསྒྲགས་བྱས་ཡོད་པ་རེད། ཉེན་རྟོག་པ་གིས་ད་རེས་ད་བཅོ་ལྔའི་ཚོང་དུ་ལེགས་རེས་ད་ཉི་མ།

འོ་དེ་འདྲ། ཛ་དྲག་པོ་འདྲ་བོ་ཅིག་བྱུང་འདུག་འོས་སུ་བསྐོ། རྒྱ་ནག་གི་ཁྲིམས་ལུགས་ཆེད་མཁས་པ་ཁྲིམས་གླེང་དྲ་ཚིགས་ཀྱི་རྩོམ་པ་པོ་སྒྲོལ་མ་སྐྱབས་ལགས་ཀྱིས་རྒྱ་ནག་གི་ཁྲིམས་ལྟར་ན་སྤྱི་ཚོགས་དང་ཐུན་མོང་ལ་གནོད་འཚེ་ཡོད་པའི་བྱ་སྤྱོད་རིགས་སྤེལ་བ་ཡིན་ན་ཉེན་རྟོག་པས་དུས་ཐུང་རིང་འཛིན་བཟུང་དང་བཀག་ཉར་བྱེད་ཆོག་ཡིན་ན་ཡང་རྒྱ་ནག་གི་ཁྲིམས་ལུགས་ལྟར་ན་བཀག་ཉར་བྱེད་བཞིན་པའི་སྐབས་སུ་ཁྲིམས་ཁང་གི་གསལ་བཤད་མེད་ལ་དོ་བདག་ལའང་གོང་གཏུག་སོགས་ཀྱི་ཐོབ་ཐང་མེད་ཅེས། འགྲེལ་བརྗོད་གནང་སོང། རྒྱ་ནག་གི་ད་ཅི་བདེ་སྲུང་དོ་དམ་གི་ཆད་པ་གཅོད་པའི་ཁྲིམས་ར་སྲིད་འཛིན་ཆད་གཅོད་ཀྱི་ཁྲིམས་གི་ལྟར་སོང་ན། སྤྱི་བདེ་ལས་ཁུངས་ཀྱིས་སྤྱི་ཚོགས་ཀྱི་ད་ཅི་བདེ་འཇགས་ར་སྤྱི་བ་གི་ཁོར་ཡུག་གི་ད་ལྟའི་ཅི་གཏོར་བཤིག་གཏོང་མཁན་ཟེར་དགོས་ན་ར་དེ་བྱ་འགོ་སོང་བའི་བཀག་ཉར་གྱི་ཆད་པ་བཅད་ན་ཆོག་གོ་ནི་རེད་ད་གཙོ་བོ་སོང་བའི་ཉེས་ཁྲིམས་གྱི་ཉེས་ཆད་བཅད་རྒྱུ་ཚད་གཞི་ལ་མ་ལོན་ནས།

མགོན་པོ་སྐྱིད་ལགས་ཀྱིས་ད་ལོར་ཟླ་གསུམ་པ་དང་བཞི་བ་ལྔ་བ་དྲུག་པ་བདུན་པ་བརྒྱད་པ་བཅས་སུ་རིམ་པ་བཞིན་སྤུན་མཆེད་རྡོ་རྗེ་བཀྲ་ཤིས་ལགས་གློད་བཀྲོལ་དང་ཐུག་འཕྲད་དྲང་བདེན་མིན་པའི་ཁྲིམས་ཆད་ལ་བསྐྱར་ཞིབ་བྱེད་དགོས་པའི་ངོ་རྒོལ་བྱས་ཡོད་པ་དང་ངོ་རྒོལ་གྱི་སྐབས་དེ་དག་ཏུ་རྒྱ་ནག་གི་ཉེན་རྟོག་པས་མགོན་པོ་སྐྱིད་ལགས་སུ་གཅར་རྡུང་དྲག་པོ་བྱས་ཡོད་པ་རེད། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་སྤྱིར་ན་རྡོ་རྗེ་བཀྲ་ཤིས་ལགས་སུ་ཚེ་བཙོན་གྱི་ཁྲིམས་ཆད་བཅད་པ་དེ་ནི་མ་ཉེས་ཁག་གཡོག་གི་གྱོད་དོན་ཞིག་ཡིན་པ་ཁོང་གི་ཁྲིམས་རྩོད་པས་བདེན་དཔང་བྱས་ཡོད་པ་ལྟར་རེད། རྒྱ་ནག་གཞུང་གིས་གྱོད་དོན་ཞིག་ཐག་གཅོད་བྱེད་སྐབས་བོད་རིགས་དང་རྒྱ་རིགས་གཉིས་ལ་དབྱེ་འབྱེད་ཡོད་པ་དཔེ་མཚོན་གྱི་ལམ་ནས་ཞིབ་བསྡུར་དང་འགྲེལ་བརྗོད་གནང་སོང། ད་སྤྱི་བཏང་རྡོ་རྗེ་བཀྲ་ཤིས་ཀྱི་གྱོད་དོན་འདི་རྒྱ་ནག་གཞུང་གིས་དྲང་བདེན་ཅིག་མེད་པ་དང་ཁྲིམས་འགལ་ཡིན་པ་དང། ཆབ་སྲིད་ལ་སྦྱར་ནས་ཨ་ནི་མ་ཉེས་ཁ་ཡོག་བྱས་ཡོད་ཡ་དེའི་སྐོར་དེ་ནི་རྡོ་རྗེ་བཀྲ་ཤིས་ཀྱི་ད་ཁྲིམས་རྩོད་པ་གི་ད་དེའི་ངོས་ནས་ནི་གསལ་བོ་བཟོས་ཚར་ཡག་གི་གནད་དོན་ཅིག་རེད། བྱས་ཙང་དེ་འདྲ་གི་ཁྲིམས་འགལ་དང་དྲང་བདེན་མ་ཡིན་པའི་ཁྲིམས་ཐག་བཅད་ཡ་འདི། ལ་ནི་ཁོ་ཨ་ཅེ་ད་མགོན་པོ་སྐྱིད་དང་ཆོས་སྐྱོང་བཟའ་ཚང་ནི་ད་དེ་ཡུན་རིང་བོ་ཅིག་ལ་ངོ་རྒོལ་བྱས་ནས་ཨ་ནི་དེ་དག་ཐེར་བཟོ་ཡ་དང་གློད་གྲོལ་གཏོང་དགོས་ཡ་གི་ད་ཆ་རྐྱེན་མང་པོ་ཞིག་བཏོན་ནས་ཨ་ནི་ངོ་རྒོལ་བྱས་ཡ་དེ་ཚོ་དེ་ཡང་ཡིན་རང་བུ་ཅིག་རེད་ད་ཐེངས་མང་པོ་ཞིག་ལ་རྒྱ་ནག་གཞུང་གི་འཇིགས་སྐུལ་བྱས་ཡ་དང་རྡུང་ཡ་དང་ཐ་ན་བརྡུངས་ནས་དཔེ་དེ་ད་ལངས་མ་ཐུབ་ཡ་དེ་འདྲ་ཉལ་སར་ལྷུང་དེ་འདྲ་གི་གནས་ཚུལ་བྱུང་བ་རེད་དེ་ནི་སྒང་ལ་ད་དེ་གི་སྒང་ནས་ད་ང་ཚོ་དེ་ལ་ཅིག་ཞིབ་བསྡུར་བྱས་ས་གི་གྱོད་དོན་ཡག་པོ་ཅིག་སྐབས་དེ་ལ་ནི་རྒྱ་མི་ཅིག་གིས། རྒྱ་ནག་གཞུང་གིས་ད་ལྟ་རྡོ་རྗེ་བཀྲ་ཤིས་ལ་ཉེས་པ་བཙུགས་ཡོད་ཡ་གི་གྱོད་དོན་དེ་ག་རང་ཉེས་འཛུགས་བྱེད་རྒྱུ་དང་གྱོད་དོན་ངོ་བོ་གཅིག་ཡིན་པ་ཁྲིམས་དཔོན་གཅིག་ཡིན་པ་ཁྲིམས་ཁང་གཅིག་ཡིན་པ། དེ་ནི་ཨ་ནི་ད་ལྟ་ཉེས་འཛུགས་བྱེད་རྒྱུ་གི་ད་དངུལ་གཡར་ཟེར་ན་འདྲ་མགོ་སྐོར་བཏང་ཟེར་ན་འདྲ་དེ་འདྲ་བྱས་ཡ་གི་དངུལ་གི་གྲངས་འབོར་དེ་རྡོ་རྗེ་བཀྲ་ཤིས་ལ་ཉེས་འཛུགས་བྱས་ཡ་དེ་ལས་ཧང་སང་ཡ་གི་མང་ཡོད་ཡ་དེ་འདྲ་གི་གྱོད་དོན་གཅིག་ལ་ཁྲིམས་ཐག་བཅད་དུས་གི་ཨ་ནི་གྲུབ་འབྲས་དང་དེའི་གི་མཇུག་འབྲས་དེ་ལྟ་ཡོང་དུས་སྒང་ལ། ད་ནི་གྱོད་དོན་དེ་དྲང་བདེན་མ་ཡིན་པ་དང་ཨ་ནི་རྒྱ་ནག་གཞུང་གི་ཁྲིམས་ཟེར་ཡ་དེ་ཨ་ནི་མི་ཡི་ངོ་བོ་བརྟེན་ནས་རྒྱ་རིགས་ར་བོད་རིགས་ར་རེད་ཨ་ནི་དེ་ལ་བརྟེན་ནས་ཨ་ནི་ཁྲིམས་ཐག་གཅོད་གི་ཡོད་ཡ་དེ་ཁྲིམས་རྩོད་པ་གི་ཨ་ནི་གསལ་བོ་བཟོས་ཡོད་རེད་དེ་འདི་སྒང་ལ་གནས་ཚུལ་དེ་འདྲ་ཅིག་ཆགས་རེད། དེ་བཞིན་དུ་ཡང་སངས་རྒྱས་སྐྱབས་ལགས་ཀྱིས་རྒྱ་ནག་གཞུང་གིས་རྒྱ་ནག་ནི་ཁྲིམས་ཀྱིས་སྐྱོང་བའི་རྒྱལ་ཁབ་ཅིག་ཡིན་ལུགས་བཤད་བཞིན་ཡོད་དེ་ལྟར་ན་མགོན་པོ་སྐྱིད་ལགས་ཀྱིས་རང་གི་ནུ་བོ་དྲང་བདེན་མ་ཡིན་པའི་ཁྲིམས་ཆད་ལ་ངོས་ལེན་མ་བྱས་པར་གོང་གཏུགས་བྱས་པ་དེ་ནི་ཁོང་མོར་ཁྲིམས་ཀྱིས་བསྩལ་བའི་ཐོབ་ཐང་རེད

དེའི་སྔོན་ལ་ཁྲིམས་འགལ་གྱི་རྡུང་ཡག་དང་འཇིགས་སྐུལ་བྱེད་ཡག་དང་ཨ་ནི་དེ་འདྲ་མང་པོ་ཅིག་བྱས་བ་རེད་ད་ད་རེས་ནི་ཚེ་དོན་རྒྱུ་ནང་བཞིན་འཛིན་བཟུང་བྱས་ཡག་མ་ཚད་ཨ་ནི་བཀག་ཉར་བྱས་ཡག་བཀག་ཉར་ཉི་མ་བཅོ་ལྔ་ཟེར་དེ་སྒང་ལ་ད་སྤྱི་བཏང་རྒྱ་ནག་གཞུང་གིས་འདིའི་ཉེས་བ་འདི་འཛུགས་ཡག་ལ་ཨ་ནི་ད་ཞིང་ཀྲེང་ཅུས་ལིའུ་ཟེར་ཡག་ཕལ་ཆེར་དེའི་ནང་འགྲོ་དགོས་བ་རེད་སྲིད་འཛིན་བཀག་ཉར་ཟེར་ཡག་དེའི་སྒང་ལ་འགྲོ་དགོས་བ་རེད་དེ་མ་གཞི་ནས་ཁྲིམས་འགལ་ཡིན་པ་གསལ་བོ་རེད་དེའི་སྒང་ལ་ད་རེས་ཀྱི་འཛིན་བཟུང་འདིའི་གི་སྐབས་སུ་ཡིན་ན་ཡང་རྒྱ་ནག་གཞུང་གི་ཁྲིམས་ལྟར་ར་ཨ་ནི་ཅིག་ཡིག་ཆ་སྟོན་ཡག་མེད་ཡག་ཉེས་བ་འཛུགས་རྒྱུ་མེད་པ་ཨ་ནི་རྒྱུ་མཚན་ཅི་ཡང་མེད་པའི་སྒོ་ནས་བཙན་དབང་གི་བཙན་ཁྲིད་བྱས་ནས་ཕར་སོང་བཀག་ཉར་བྱེད་ཀྱི་ཡོད་ཡ་འདི་རེད། ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་དོན་དངོས་སུ་རྒྱ་ནག་ནི་ཁྲིམས་ཀྱིས་མི་སྐྱོང་མིས་སྐྱོང་བའི་རྒྱལ་ཁབ་ཅིག་ཡིན་ལ་རྒྱ་ནག་གི་ཁྲིམས་ནི་མི་རིགས་དབྱེ་འབྱེད་དང་ལྷག་པར་དུ་བོད་ཁུལ་དུ་རྒྱ་ནག་གཞུང་གིས་བོད་རིགས་དང་རྒྱ་རིགས་གཉིས་ལ་རྩ་བ་ནས་མི་འདྲ་བའི་ཁྲིམས་ཤིག་ལག་བསྟར་བྱེད་བཞིན་ཡོད་ཅེས་འགྲེལ་བརྗོད་གནང་ཡོད་གི། ད་གང་ལྟར་བྱས་ཀྱང་རྡོ་རྗེ་བཀྲ་ཤིས་ཀྱི་གྱོད་དོན་དེ་ཁྲིམས་འགལ་ཡིན་པ་གང་ཞིག་ལ་ཨ་ནི་ད་ལྟ་ད་ཁོ་རང་གི་ཨ་ཅེ་གིས་ངའི་ཞུ་གཏུག་ཟེར་ན་འདྲ་འབོད་སྐད་ཟེར་ན་འདྲ་ངོ་རྒོལ་ཟེར་ན་འདྲ་ཨ་ནི་ལས་འགུལ་དེ་རབ་དང་རིམ་པ་སྤེལ་ཡོང་དུས་གང་ལ་འདི་ལ་ཡང་རྦད་དེ་རྒྱ་ནག་གཞུང་གིས་ཁོ་རང་གི་ཁྲིམས་དང་འགལ་ཡག་གི་རྡུང་རྡེག་བྱེད་ཡག་དང་ཨ་ནི་བཀག་ཉར་བྱེད་ཡག་དང་འཇིགས་སྐུལ་བྱེད་ཡག་ལ་སོགས་པ་མང་པོ་ཅིག་བྱེད་བསྡད་ཡོད་རེད་ད་ད་རེས་ཀྱི་བཀག་ཉར་བྱེད་ཡག་གི་དུས་ཚོད་འདི་ཧ་ཅང་གི་རིང་པོ་འདྲ་བོ་ཆགས་འདྲ་ད་འདིའི་ཕྱོགས་ཡོངས་ནས་བལྟས་ན་ཨ་ནི་ཁོ་ཁྲིམས་འགལ་ཡིན་པ་དེ་གསལ་བོ་རེད། སྤྱིར་བཏང། གཅིག་རྒྱ་ནག་གི་ཁྲིམས་དེ་ནི་ཁྲིམས་ཀྱིས་སྐྱོང་གི་མེད་ཙང་ནི་ཁོ་མྱི་གི་ནི་དབང་བསྒྱུར་བྱེད་ཀྱི་ཡོད་རེད་དེ་འདི་གང་ལ་མྱི་གི་ཟེར་ན་མ་ཟེར་ན་ད་རྒྱ་ནག་དམར་ཤོག་གཞུང་གི་འདོད་པ་ལྟར་འགྲོ་གི་ཡོད་ཡ་གི་བཤད་སྟངས་གཅིག་རེད་དེ་འདི་གང་ལ་ད་རྒྱ་ནག་གཞུང་གི་ཉེ་བའི་ལོ་ཁ་ཤས་ནང་ལ་བོད་ལ་འཛིན་པའི་སྲིད་བྱུས་དང་བོད་མི་ལ་འཛིན་པའི་སྲིད་བྱུས་གི་འདི་འདྲ་གི་ད་དམ་དྲག་བྱེད་ཡ་དང་ནི་རྡུང་རྡེག་ཤུགས་ཆེན་པོ་དང་མི་རིགས་ངོ་བོ་རྩ་མེད་བཟོ་ཡ་གི་འདི་འདྲ་གི་གི་སྲིད་བྱུས་ཅིག་ལག་བསྟར་བྱེད་བཞིན་པའི། ཡི་རྒྱབ་ལྗོངས་དེའི་འོག་ནས་བོད་པ་གི་འབོད་སྐད་ཞུ་གཏུག་ག་འདྲ་ཅིག་ཡིན་ན་ལས་འགུལ་སོ་སོ་གི་ཐོབ་ཐང་རྩོད་ལེན་བྱེད་ཡ་ཁྲིམས་མཐུན་གི་ཐོབ་ཐང་རྩོད་ལེན་བྱེད་ཡ་ལས་འགུལ་ག་འདྲ་ཅིག་ཡིན་ན་ཨ་ནི་རྦད་དེ་ཁྲིམས་འགལ་གི་རྡུང་རྡེག་བྱེད་ཡ་དང་ཁྲིམས་འགལ་གི་དྲག་གནོན་བྱེད་གི་ཡོད་ཡ་དེ་ད་གསལ་བོ་འདྲ་བོ་ཅིག་རེད་དེ་འདི་གང་ལ། རྒྱ་ནག་གི་ཁྲིམས་ཟེར་ཡ་དེ་ཨ་ནི་མི་རིགས་དབྱེ་འབྱེད་རྒྱ་རིགས་དང་བོད་རིགས་ལ་རྦད་དེ་རྩ་བ་ནས་མ་འདྲ་ཡ་གི་ཁྲིམས་ཅིག་ལག་བསྟར་བྱེད་གི་ཡོད་ཡ་དེ་གསལ་བོ་རེད་དེ་འདི་གང་ལ་ད་འདི་ག་རེ་མཚོན་གི་ཡོད་རེད་ཟེར་ན་རྒྱ་ནག་གཞུང་གི་ཁྲིམས་ཀྱིས་སྐྱོང་གི་མེད་ཡ་དང་རྒྱ་ནག་གཞུང་གི་བོད་མི་རིགས་དང་ཁོ་རང་གི་དབང་སྒྱུར་འོག་ལ་ཡོད་པའི་མི་རིགས་གཞན་དག་ལ་དབྱེ་འབྱེད་བྱེད་ཡ་དང་རྩ་མེད་བཟོ་ཡ་དང་ཨ་ནི་སྡུག་རྩུབ་གཏོང་གི་ཡོད་ཡ་གི་སྲིད་བྱུས་དེ་རྦད་དེ་གསལ་བོ་ཅིག་མངོན་ཡོད་རེད་སེམས་ཡ། རྒྱ་ནག་གཞུང་གིས་རྡོ་རྗེ་བཀྲ་ཤིས་ལགས་སུ་ཉིས་སྟོང་བརྒྱད་ལོར་བོད་ནང་ས་བྱི་ཞི་རྒོལ་ཆེན་མོའི་སྐབས་བོད་མི་ཞི་རྒོལ་བ་ཚོར་རྒྱབ་སྐྱོར་བྱས་ལུགས་དང་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་ལ་མ་དངུལ་གྱི་ཞལ་འདེབས་སྤྲད་ལུགས་བརྗོད་ནས་ཚེ་བཙོན་གྱི་ཁྲིམས་ཐག་བཅད་དེ་ལོ་བཅོ་ལྔ་འགྲོ་བཞིན་ཡོད་པ་དང་ཁོང་གི་གཅེན་པོ་རྡོ་རྗེ་ཚེ་བརྟན་ལགས་དང་གཅེན་མོ་མགོན་པོ་སྐྱིད་དེ་བཞིན་གཅེན་མོའི་བཟའ་ཟླ་ཆོས་སྐྱོང་ལགས་གསུམ་གྱིས་ཐེངས་མང་ལ་ཡོངས་གྲགས་ངང་ཁོང་གློད་བཀྲོལ་དགོས་པའི་ཞུ་གཏུག་ངོ་རྒོལ་ལས་འགུལ་སྤེལ་ཡོད་པ་རེད་ལ་རྒྱ་ནག་གཞུང་གིས་རྡོ་རྗེ་ཚེ་བརྟན་ཡང་འཛིན་བཟུང་གིས་ལོ་དྲུག་གི་བཙོན་འཇུག་ཁྲིམས་ཐག་བཅད་མྱོང་བ་དང་མགོན་པོ་སྐྱིད་ཀྱང་སྔ་རྗེས་སུ་ཐེངས་དྲུག་ལ་འཛིན་བཟུང་དང་འདྲི་རྩད་གཅར་རྡུང་ཐེངས་མང་བྱས་པ་རེད།